རང་བྱུང་རྐྱེན་ངན་ཐོག་མཉམ་འབྲེལ་ཉམས་ཞིབ་ལྟེ་གནས་ཁང་གི་འགན་འཛིན་བུ་རམས་པ Richard Thornton ལགས་ཀྱིས་འདི་ལོ་དང་ལོ་སྔོན་མའི་བར་མི་འདྲ་བའི་ཆ་ཡོད་པས་ཁོང་གིས་འགྲེལ་བརྗོད་གནང་དོན། This year we're in a climatic condition.
འདི་ལོར་ལ་ནི་ན་ཞེས་པའི་གནམ་གཤིས་ཀྱི་གནས་སྟངས་ཤིག་བྱུང་གི་ཡོད་པར་བརྟེན་ཆར་པ་མང་པོ་བབས་ཀྱི་ཡོད། གནས་སྟངས་དེའི་འོག་ལོ་སྔོན་མ་ལྟ་བུ་ནགས་ཚལ་གྱི་མེ་སྐྱོན་ལས་རྩྭ་ཐང་མེ་ཤོར་བའི་ཉེན་ཁ་དེ་བས་ཆེ་བ་ཡོད། དེ་བཞིན་བུ་རམས་པ Richard Thornton ལགས་ཀྱིས་རྩྭ་མེ་ཤོར་བ་ནི་ནགས་ཚལ་མེ་ཤོར་བ་ལས་ཉེན་ཁ་ཆུང་བ་ཡོད་རེད་ཅེས་པ་ནི་བདེན་པ་མ་ཡིན་ཞེས་ཁོང་གིས་གསུངས་དོན། གནམ་ལ་འབྲུག་གྲགས་ནས་གློག་འཁྱུག་སྐབས་དང། སྣང་མེད་ཤོར་ནས་མེ་སྤར་བ་དང་མོ་ཊ་རྩྭ་སྐམ་པོའི་ཐོག་བཞག་པ་སོགས་ཀྱི་བརྒྱུད་རྩྭ་ཐང་མེ་ཤོར་བ་ཡོང་གི་ཡོད། དེ་མ་ཟད་རྩྭ་སྐམ་པོ་མེ་ཤོར་སྐབས་དེ་ས་ཁྱོན་རྒྱ་ཆེར་ཁྱབ་མགྱོགས་པ་དང། དེ་བཞིན་ལྷགས་པའི་ཕྱོགས་ལ་གཞིགས་ནས་མེ་ཕྱོགས་འགྱུར་སླ་བར་བརྟེན། དེའི་ཉེན་ཚབས་ང་ཚོའི་བསམ་ཡུལ་ལས་འདས་པ་ཡིན། ལོ་སྔོན་མའི་མེ་སྐྱོན་ཚབས་ཆེན་ཤོར་བའི་མཇུག་འབྲས་སུ་ཨོ་སི་ཀྲི་ལི་ཡས་རང་བྱུང་རྐྱེན་ངན་ལ་གདོང་ལེན་བྱེད་སྟངས་ཀྱི་འཆར་གཞི་བསྐྱར་ཞིབ་བྱས་ཡོད་པ་དང་བསྐྱར་ཞིབ་དེའི་བརྒྱུད་མངའ་སྡེ་དང Territory ཡོངས་ཀྱིས་རང་བྱུང་རྐྱེན་ངན་སྐབས་ཉེན་བརྡའི་སྒྲིག་སྲོལ་ཞིག་ལག་བསྟར་བྱེད་དགོས་པར་ལམ་སྟོན་བྱས་ཡོད་འདུག། དེར་བརྟེན Australasian Fire and Emergency Service Authorities Council ཞེས་པའི་ཨོ་སི་ཀྲེ་ལེ་ཤི་ཡའི་མེ་སྐྱོན་དང་ཛ་དྲག་ཞབས་ཞུའི་འགན་འཛིན་ལྷན་ཚོགས་ཀྱི་འགན་འཁུར་འོག་ཉེན་བརྡའི་སྒྲིག་སྲོལ་ཞིག་གཏན་འབེབས་གནང་ཡོད་པ་ཡིན་འདུག་ཉེན་བརྡའི་སྒྲིག་སྲོལ་དེ་རིམ་པ་གསུམ་ཡོད་པ་ལས་དང་པོ་དེ་ནི་ཚོན་མདོག་སེར་པོ་ཅན་གྱི་ཉེན་བརྡ་ཡིན་པ་དང་དེ་ནི་སྤྱི་བཏང་གི་ལམ་སྟོན་ཡིན་པས་དེ་མ་ཐག་ཏུ་ཉེན་ཁ་མེད་པའི་རྟགས་ཡིན་འདུག་གཉིས་པ་ཚོན་མདོག་ལི་ཝང་ཅན་གྱི་ཉེན་བརྡ་ཡིན་པ་དང། དེ་ནི་གནས་སྟངས་འགྱུར་བ་འགྲོ་བཞིན་ཡོད་པས་ཁྱེད་ཀྱིས་ཉེན་གཟབ་བྱས་ནས་རང་ཉིད་ཀྱི་བདེ་འཇགས་ཆེད་ལག་བསྟར་བྱེད་དགོས་པའི་དོན་ཡིན་འདུག་གསུམ་པ་ནི་ཚོན་མདོག་དམར་པོ་ཅན་གྱི་ཉེན་བརྡ་ཡིན་པ་དང་དེའི་དོན་ནི་ཛ་དྲག་གི་གནས་སྟངས་ཡིན་པས་ཁྱེད་ཀྱིས་རང་ཉིད་སྲུང་སྐྱོབ་ཆེད་དེ་མ་ཐག་ཏུ་ཐབས་ཤེས་ལག་བསྟར་གནང་དགོས་པ་ཡིན་འདུག་ཁྱེད་ཀྱིས་དྲ་ཚིགས་དང་མཉེན་ཆས་ཁག་བཀོལ་སྤྱོད་གནང་སྐབས་ཉེན་བརྡ་དེ་དག་མཐོང་རྒྱུ་ཡོད་འདུག། Fiona Dunstan ལགས་ནི་ཨོ་སི་ཀྲི་ལི་ཡའི་མེ་སྐྱོན་དང་ཛ་དྲག་ཞབས་ཞུ་ལྷན་ཚོགས་ཀྱི་ཡན་ལག་ལས་ཁུངས་ཤིག་ནང་ཕྱག་ལས་གནང་གི་ཡོད་པ་དང། ཁོང་མོས་ཨོ་སི་ཀྲི་ལི་ཡའི་ཉེན་བརྡའི་སྒྲིག་སྲོལ་གསར་པ་དེའི་སྐོར་འགྲེལ་བརྗོད་གནང་དོན། ང་ཚོས་རྒྱུ་མཚན་མང་པོ་གཞིར་བཞག་ཐོག་ནས་ཉེན་བརྡའི་རིམ་པ་མི་འདྲ་བ་གསུམ་གཏན་འབེབས་བྱས་ཡོད་པས་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་ནང་ཉེན་བརྡ་རིམ་པ་དེ་གསུམ་པོ་གཅིག་མཚུངས་རེད།

དེ་ལྟར་བྱས་ན་ཁྱེད་ཀྱིས་སྔ་ས་ནས་འཆར་གཞི་སྒྲིག་ཐུབ་པའི་ཁེ་ཕན་ཡོད། དེ་བཞིན་ཁྱེད་རང་ས་ཆ་གཞན་ལ་བསྐྱོད་སྐབས་གཡས་གཡོན་ལ་དོ་སྣང་དེ་བས་ཆེ་བ་གནང་དགོས་པ་གལ་ཆེ། ཁྱེད་ཀྱིས་ས་གནས་ས་ཐོག་གི་རླུང་འཕྲིན་ཉན་པ་དང། དེ་བཞིན་འབྲེལ་ཡོད་མེ་གསོད་རུ་ཁག་གི་དྲ་ཚིགས་དང་ཡང་ན་མཉེན་ཆས་བརྒྱུད་གནས་ཚུལ་གང་མང་ཤེས་རྟོགས་གནང་དགོས་ཞེས་ཡང Fiona Dunstan ལགས་ཀྱིས་གསུངས་དོན། ས་གནས་སོ་སོའི་མེ་གསོད་རུ་ཁག་དང་ཛ་དྲག་ཞབས་ཞུ་སྡེ་ཚན་ལ་དྲ་ཚིགས་ཁ་བྱང་ཡོད་པ་ཡིན་དུས། དེའི་བརྒྱུད་ལམ་སྟོན་དང་ཉེན་བརྡ་གསལ་པོ་བཀོད་ཡོད་པས་ཁྱེད་ཀྱིས་ཞིབ་ཚགས་པོ་ཀློག་ནས་མགོ་ཚོས་པ་བྱེད་དགོས། དེ་བཞིན Fiona Dunstan ལགས་ཀྱིས་ཛ་དྲག་ཞབས་ཞུ་སྡེ་ཚན་གྱིས་ཨོས་ཏྲེ་ལི་ཡའི་རིག་གཞུང་སྣ་མང་གི་ཚོ་སྡེ་ཁག་ལ་དམིགས་བསལ་འབྲེལ་མཐུད་བྱེད་ཀྱི་ཡོད་ཅེས་ཁོང་མོས་གསུངས་དོན། ང་ཚོས་ཛ་དྲག་ཞབས་ཞུ་དང་འབྲེལ་བའི་གནས་ཚུལ་ཁག། ཨིན་ཡིག་གོ་བདེ་བའི་ནང་བྲིས་བ་དང་གནས་ཚུལ་དེ་དག་སྐད་ཡིག་གཞན་ནང་ཕབ་བསྒྱུར་བྱས་ནས་རིག་གཞུང་དང་སྐད་རིགས་སྣ་མང་གི་མི་ཚོགས་རྣམས་ལ་དགོས་ཡོད་ཀྱི་གནས་ཚུལ་མཁོ་སྤྲོད་བྱེད་ཀྱི་ཡོད། ཡང Julia Granner ལགས་ནི་དང་བླངས་པའི་མེ་གསོད་མཁན་ཞིག་ཡིན་པ་དང། ལོ་སྔོན་མའི་དབྱར་དུས་སུ Victoria མངའ་སྡེའི་ཤར་ཕྱོགས་སུ་ཡོད་པའི་མ་ལ་ཁུ་ཏའི་ནང་མེ་སྐྱོན་ཚབས་ཆེན་ཤོར་སྐབས་ཁོང་མོ་དང་བླངས་བྱེད་སའི་མེ་གསོད་རུ་ཁག་གི་ཞབས་ཞུ་ལྷུག་པོ་གནང་ཡོད་འདུག། ཁོང་མོས་ད་ལྟའི་ཆར་ཛ་དྲག་ཞབས་ཞུ་སྡེ་ཚན་དང་ཚོ་སྡེ་ཁག་གི་བར་འབྲེལ་མཐུད་བྱེད་སྟངས་ཡར་རྒྱས་གང་འཚམ་འགྲོ་ཡོད་པར་དགའ་བསུ་ཞུ་བཞིན་ཡོད་འདུག་ཁོང་མོས་གསུངས་དོན།
ལྷག
པར་དུ་ཡུལ་སྐོར་སྤྲོ་འཆམ་པ་རྣམས་ཀྱི་ཁྲོད་དུ་མེ་སྐྱོན་གྱི་ཉེན་ཚབས་སྐོར་གོ་རྟོགས་ལེགས་པོ་མེད་པ་མཐོང་བྱུང། མི་མང་པོ་ཞིག་གིས་གནས་སྟངས་ལ་ལྟ་ཡི་ཡིན་ཞེས་ལབ་ནས་དུས་འགྱངས་བྱེད་ཀྱི་འདུག་དེ་ལྟར་བྱས་པ་ཡིན་ན་དུས་ཐོག་ཏུ་ཉེན་ཁ་ལས་ཕྱིར་འདོན་བྱེད་མི་ཐུབ་པ་ཁྱེད་ཀྱི་སྲོག་ཡང་ཤོར་སྲིད་པ་རེད། ཡང་དེ་བཞིན Julia Granner ལགས་ཀྱིས་ཨོ་སི་ཀྲི་ལི་ཡའི་དབྱར་དུས་སྐབས་ཉེན་ཁ་གང་ལྟར་ཡོད་མིན་སྐོར་གསར་འབྱོར་བ་རྣམས་ལ་གོ་རྟོགས་སྤེལ་ཐབས་མང་ཙམ་བྱེད་དགོས་ཞེས་ཁོང་མོས་གསུངས་དོན། གནམ་གྲུའི་ནང་ཨོ་སི་ཀྲི་ལི་ཡར་ཐོག་མར་སླེབས་སྐབས་དེའི་ཡུལ་ལྗོངས་དང་མཛེས་སྡུག་སྐོར་བརྙན་ཐུང་ཞིག་བལྟ་རྒྱུ་ཡོད། བྱུང་ན་བརྙན་ཐུང་དེའི་ནང་ཆུ་ལོག་དང་མེ་སྐྱོན། མཚོ་རླབས་སོགས་ཀྱི་ཉེན་ཁ་ག་འདྲ་ཡོད་པ་སྟོན་ཐུབ་ན་ཡག་པོ་ཡོད། དེ་མ་ཟད་ཁོང་རྣམ་པར་ཛ་དྲག་ཞབས་ཞུ་དང་མེ་གསོད་རུ་ཁག་གི་མཉེན་ཆས་ལག་ཐོགས་ཁ་པར་ཐོག་ཕབ་ལེན་བྱེད་རྒྱུ་ཡོད་པ་སོགས་གོ་རྟོགས་སྤེལ་ཆོག་པ་ཡིན། ད་ཆ་ཨོ་སི་ཀྲི་ལི་ཡའི་ཕྱིར་འགྲུལ་སྐྱོད་བྱེད་མི་ཆོག་པས་མི་སྟོང་ཕྲག་མང་པོ་ཞིག་གིས་ལུང་པའི་ནང་དུ་ཕར་སྐྱོད་ཚུར་སྐྱོད་བྱེད་འཆར་ཡོད་པས། ཤིང་ནགས་དང་སྐྱེད་ཚལ་གླིང་སྲུང་བ་སའེ་ཇི་ཨི་ཝའོ་ལགས་ཀྱིས་ཉེ་དུས་སུ་ཆར་ཆུ་མང་བའི་རྐྱེན་གྱིས་ཡུལ་སྐོར་བའི་དགའ་སའི་ས་མང་པོར་རྩྭ་སྐྱེས་ཡོད་པས་མེ་སྐྱོན་གྱི་ཉེན་ཁ་ཡོད་ཅེས་ཁོང་གིས་གསུངས་དོན། grass is growing so། ལོ་གཞན་དང་མི་འདྲ་བར་འདི་ལོ་ས་ཕྱོགས་གང་སར་རྩྭ་མང་པོ་སྐྱེས་ཀྱི་ཡོད་པས་རྩྭ་དེ་ཚོ་མེ་ཤོར་བའི་ཉེན་ཁ་ཆེན་པོ་ཡོད་པའི་སེམས་ཁྲལ་འདུག་དེ་ཡང། སའེ་ཇི་ཨི་ཝའོ་ལགས་ཀྱིས་སྒར་སྡོད་བྱེད་མཁན་རྣམས་ལ་ཕྱིར་སྐྱོད་སྐབས་མེ་སྤར་ཆོག་མི་ཆོག་གི་གསལ་བརྡར་དོ་སྣང་ངེས་པར་དུ་བྱེད་དགོས་ཞེས་ཁོང་གིས་གསུངས་དོན། གལ་ཏེ་ལྷགས་པ་ཤུགས་ཆེན་རྒྱག་གི་ཡོད་ན་ཁྱེད་ཀྱིས་མེ་སྤར་ན་འགྲིག་མ་འགྲིག་སོ་སོས་བསམ་བློ་བཏང་དགོས་ལ། མེ་སྤར་བ་ཡིན་ན། དེར་མི་གཅིག་གིས་ངེས་པར་དུ་སྲུང་དགོས། མཐར་སྒར་ས་དེ་ནས་ཐོན་སྐབས། ཁྱེད་ཀྱིས་ཆུ་བཤོས་ནས་མེའི་ཤུལ་རྩ་ནས་མེད་པ་བཟོ་དགོས།